གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་མོ་དོམ་ལགས་ཡིན། དེ་རིང་རྨོ་ལགས་ཀྱིས་ཁྱེད་རྣམས་ཚོ་ཡར་གྲ་སྒྲིག་བྱས་པའི་སྒྲུང་དེའི་མིང་ནི་ཡ། ཙི་ཙི་ཆུང་ཆུང་གི་གསང་བ་ཟེར་གྱི་ཡོད་རེད། གཤམ་ལ་ཡང་ང་རྣམས་ཚོ་མཉམ་དུ་ཙི་ཙི་ཆུང་ཆུང་གི་གསང་བ་ག་རེ་ཡིན་མེད་ཅིག་ཉན་ག་འགྲོ་ཨ། ཉིན་མ་གཅིག་བསླབ་གྲྭ་གྲོལ་རྗེས་ནང་ལ་ལོག་སླེབས་པའི་ལྷག་པ་གྲོད་ཁོག་ལྟོགས་པའི་སྣང་བ་ཅིག་ཤར་བ་རེད། ལྷག་པས་བཟའ་ཡག་མང་པོ་ཅིག་ཁའི་ནང་ལོགས་ལ་ཡ་ཨུ་ཚུགས་བརྒྱབ་བྱས་བརྒྱངས་བྱས་ཟ་དུས། ཐོབ་རྒྱག་ཧོབ་རྒྱག་ལ་ཡ་ཁའི་ནང་ནས་ཀ་ཀྲག་ལབ་པའི་སྐད་ཅིག་གོ་བ་རེད། ཨ། པཱ་ལགས་ངའི་སོ་བུད་ཤག་ལྷག་པས་སྐད་བརྒྱབ་པ་རེད་པཱ་ལགས་ཀྱིས། འོ་ཛི་ལྷག་པ་ད་རང་གི་སོ་བུད་ཀྱོག་དེ་དེ་རིང་དགོང་དག་སྔས་མགོའི་འོག་ལ་ཡ་བཞག་ཡ་མ་བརྗེད་པ་བྱེད་ལ་རང་གི་སོ་ཙི་ཙི་ཆུང་ཆུང་གིས་ལེན་ག་ཡོང་རྗེས་རང་ལ་ཡ་ལག་རྟགས་ཆུང་ཆུང་ཅིག་སྤྲད་ཀྱི་རེད་ཟེར་ལབ་པ་རེད། ལྷག་པས། ད་པཱ་ལགས་ཙི་ཙི་ཆུང་ཆུང་གིས་ངའི་སོ་ཁྱེར་བྱས་ག་རེ་བྱེད་ཡག་རེད་ཟེར་སྐད་ཆ་དྲིས་དུས་པཱ་ལགས་ཀྱིས། འདི་ཙི་ཙི་ཆུང་ཆུང་གི་གསང་བ་རེད་ད་ཟེར་གསུངས་པ་རེད། ལྷག་པས་ཙི་ཙི་ཆུང་ཆུང་གི་གསང་བ་འདི་ག་རེ་ཡིན་ན་བསམ་རྗེས་དགོང་དག་གཉིད་ཉལ་དུས་ལས་བསམ་བློ་བཏང་རྗེས་ཙི་ཙི་ཆུང་ཆུང་འདི་སྒུག་བསྡད་པ་རེད། ལྷག་པས་ཙི་ཙི་ཆུང་ཆུང་འདི་ག་ཚོད་སྒུག་ནའང་སླེབས་བྱས་ཡོང་མཁན་ཡོད་མ་རེད། ལྷག་པའི་ཁྱི་སེང་ཕྲུག་སེམས་ཁྲལ་ལངས་རྗེས། ད་བྱས་ན་ངས་ཁ་པར་ཞིག་རྒྱག་པར་ཕྱིན་ལབ་རྗེས་ནང་གི་ཟུར་གྱི་ཁ་པར་ཡར་ལེན་རྗེས། ཙི་ཙིར་ཡར་ཁ་པར་བརྒྱབ་པ་རེད། ཝེ། སྐུ་ཁམས་བཟང། འདི་ཙི་ཙི་ཆུང་ཆུང་གི་ཀུང་སི་རེད་ངའི་མིང་ལ་ཡ་བདེ་སྐྱིད་ཟེར་གྱི་ཡོད། ངའི་མིང་ལ་སེང་ཕྲུག་ཟེར་གྱི་ཡོད། ངའི་བདག་པོའི་སོ་རྐང་གཅིག་བུད་ཤག་བྱས་ཙང་ཁྱེད་རང་ཚོར་སྐད་བཏང་རྗེས་ཡིན་གཅིག་སོ་ལེན་ག་ཤོག་ལག་རྟགས་འཁྱེར་ཡ་མ་བརྗེད་པ་བྱེད་ལ་ཟེར་མཁན་ཡིན། ངའི་བདག་པོའི་མིང་ལ་ཡ་ལྷག་པ་ཟེར་གྱི་ཡོད་རེད། ང་ཚོའི་ནང་གི་ས་ཆ་འདུག་སེ་རེད། ཁྱེད་རང་གིས་ཞལ་པར་ཕུལ་བར་ཐུགས་རྗེ་གནང། ང་ཚོས་ཁྱེད་རང་གི་ནང་གི་བསྡད་ས་ཤོག་གུའི་སྒང་ལ་ཡར་བྲིས་ཚར། ལམ་སང་སོ་ལེན་ག་ཡོང་གི་ཡིན། ལམ་སང་སོ་ལེན་ག་ཡོང་གི་ཡིན། ཙི་ཙི་ཆུང་ཆུང་བདེ་སྐྱིད་ཀྱིས། ཁ་པར་མར་བཞག་རྗེས། ལམ་སང་གནམ་གྲུ་བབས་ཐང་ལ་ཡར་ཕྱིན་པ་རེད། གནམ་གྲུ་བབས་ཐང་ལ་ཡར་ཨང་གུ་ཅིག་གིས་ཙི་ཙི་དེ་སྒུག་བྱས་བསྡད་ཡོད་རེད། དེ་ནས་ཁོ་གཉིས་གཉིས་གནམ་སྒང་ལ་ཡར་འཕུར་རྒྱུའི་དུས་ཚོད་རིང་པོ་ཕྱིན་རྗེས་ལྷག་པའི་ནང་གི་ཐོག་ཁའི་སྒང་ལ་ཡར་སླེབས་པ་རེད། བདེ་སྐྱིད་ཀྱིས་ལམ་སང་ལྷག་པའི་ནང་གི་དུ་ཁུང་ནང་ནས་འཛུལ་རྗེས་ཉལ་ཁང་ནང་ལ་ཡར་ཕྱིན་པ་རེད། ལྷག་པའི་ཉལ་ཁང་ནང་སླེབས་དུས། ཙི་ཙི་ཆུང་ཆུང་དེ་ག་ལི་ག་ལི་ལྷག་པའི་སྔས་མགོའི་འོག་ནས་སོ་དེ་ལེན་པ་རེད། དེ་ནས་ཙི་ཙི་ཆུང་ཆུང་གིས་ལག་རྟགས་ཆུང་ཆུང་ཅིག་ལྷག་པར་བཞག་རྗེས་ལྷག་པའི་ཨ་མཆོག་འཁྲིས་ལ་ཡར། ལྷག་པ།

ང་ཚོས་སོ་འདི་གས་བེད་སྤྱོད་བྱས་རྗེས་སྲོག་ཆགས་མང་པོ་གཅིག་གི་སྲོག་བསྐྱབས་ཐུབ་ཀྱི་རེད། དཔེ་ཆ་བཞག་ན། ཁེ་ས་ཀྲུང་གོ་པེ་ཅིང་ནས་ཁ་པར་བསླེབས་རྗེས་དོམ་ཏོག་མིག་གི་སོ་གོག་པ་དང། རྒྱ་གར་ནས་ཁ་པར་བསླེབས་རྗེས་སྟག་གློག་དག་གི་སོ་གོག་བཞག་ས་ཡིན། བྱས་ཙང་ང་ཚོས་སོ་འདི་གས་བེད་སྤྱོད་བྱས་རྗེས་ཁོ་ཚོ་བསྐུར་བ་ཡིན་ན་ཕན་ནུས་ཆེན་པོ་ཞེ་དྲག་ཐོན་གྱི་རེད། ཟེར་ལབ་རེད། བདེ་སྐྱིད་ཧང་སངས་རྗེས། རྒན་མཁས་གྲུབ་ལགས་འདི་འདྲའི་ཡག་ལ་ཨ། སྤུ་གུ་ཆུང་ཆུང་གི་སོ་དེ་ཡས་ཀྱིས་སྲོག་ཆགས་མང་པོ་གཅིག་གི་སྲོག་བསྐྱབས་ཐུབ་ཀྱི་རེད་དགའ་ཐག་ཆོད་ཅེས་སྐད་ཤོར་བ་རེད། དེ་དུས། ནང་ལ་བསྡད་ཡོད་པའི་ལྷག་པ་གཉིད་སད་པ་རེད། ལྷག་པས་ལམ་སང་མིག་གདངས་རྗེས་སྔས་མགོའི་འོག་ལ་ཡ་སོ་འཚོལ་ག་འགྲོ་དུས་སོ་རྙེད་ཡོད་མ་རེད། ཡིན་ནའི་ལས་ཙི་ཙི་ཆུང་ཆུང་གིས་བཞག་པའི་ལག་རྟགས། རྩེད་མོ་རྩེ་ཡག་གི་ལ་ཅ་ལག་ཆུང་ཆུང་ཅིག་མཐོང་བ་རེད། ཡག་ག་ལ་ཨ་པཱ་ལགས་ཨ་མ་ལགས་ད་གཞུག་ལ་ང་སོ་དུ་འདོ་ག་དུས་ཁོག་རེད་ང་ལག་རྟགས་མང་པོ་ཅིག་བསགས་མཁན་ཡིན་ལབ་རེད། འོ་ཡ་གྲོགས་པོ་ཆུང་ཆུང་ཚོ། ད་རེས་ཀྱི་སྒྲུང་འདི་བརྒྱུད་རྗེས་ཁྱེད་རྣམ་ཚོས་ཙི་ཙི་ཆུང་ཆུང་གིས